རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་ཐད་ལ་དམིགས་བསལ་འབྲེལ་མཐུད་པ་བསྐོ་གཞག་དགོས་པ་རང་དབང་ཅན་གྱི་མཁས་པ་ལྔ་བཅུ་ལྷག་གིས་རེ་སྐུལ་གནང། སྔོན་ཆད་གནང་མྱོང་མེད་པའི་ཞུ་གཏུག་ཞུས་གནང་ཡོད་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་ཡ་ལན་གནང་རྒྱུར་འཕོངས་ཡོད་པ་སོགས་བོད་པའི་སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་རྒྱལ་སྤྱིའི་གསར་འགོད་པར་གསུངས་སོང། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་ཡོངས་རྫོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་གནས་ལུགས་ག་འདྲས་ཡོད་མིན་གྱི་ཐད་ལ་ལོ་བཞི་ལྔའི་མཚམས་མཚམས་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་བསྐྱར་ཞིབ་གནང་སྲོལ་བཞིན་རེས་གཟའ་མིག་དམར་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་དང་པོའི་ཕྱི་ཚེས་ཉི་ཤུ་གསུམ་གྱི་ཉིན་མོར་རྒྱ་ནག་གཞུང་ལ་བསྐྱར་ཞིབ་གནང་རྒྱུ་དེ Swiss གྱི་གྲོང་ཁྱེར Geneva-ར་འཁོར་བའི་སྐབས་དེ་ལྟར་གསུངས་བཞག་རྒྱ་ནག་གཞུང་གི་དབང་སྒྱུར་གྱི་འོག་གི་མི་མང་གི་འགྲོ་བ་མིའི་ཐོབ་ཐང་གི་ཐད་ལ་བསྐྱར་ཞིབ་བྱུང་སྲོལ་ནི་དཀོན་པོ་ཡིན་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་བསྐྱར་ཞིབ་གནང་བ་དེ་རྒྱ་ནག་གཞུང་དང་རྒྱ་ནག་གཞུང་གི་དབང་སྒྱུར་བྱེད་ས་གཉིས་ཀ་ལ་གལ་ཆེན་པོ་ཆགས་འདུག་གོ་སྐབས་དཀོན་པོ་དེ་ནི་རྒྱ་ནག་གཞུང་གི་དབང་སྒྱུར་བྱེད་ས་ཚོ་ལ་རྒྱ་ནག་གཞུང་གི་དབང་ཆའི་དོན་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་དང་གཏོང་བཞིན་པ་ཚོ་འབུར་དུ་བཏོན་ནས་སྡུག་པོ་དང་སྡུག་བསྔལ་རྣམས་མཇུག་སྒྲིལ་བའི་གོ་སྐབས་དང་ལས་འགུལ་རྒྱལ་སྤྱིའི་སྡིངས་ཆར་མཉམ་འབྲེལ་རྒྱལ་ཚོགས་སུ་སྤེལ་རྒྱུའི་གོ་སྐབས་ཤིག་ཆགས་ཁར། རྒྱ་ནག་གཞུང་ལ་གོ་སྐབས་དེ་ནི་རང་ལ་སྐྱོན་བརྗོད་བྱེད་མཁན་ཚོ་ཤུགས་དང་ཁ་ཤུགས་རང་གི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་རང་དུ་འཆར་གཞི་གོ་རིམ་ལྡན་པའི་ངང་ལ་མེད་པ་བཟོ་རྒྱུའི་གོ་སྐབས་སོགས་ཀྱང་ཆགས་ཡོད་པ་རེད་འདུག། བོད་པའི་སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་རྒྱལ་སྤྱིའི་གསར་འགོད་པར་གསུངས་གསལ་ལ། རྒྱ་མིས་འཐུས་མི་ཚོགས་པ་ཆེན་པོ་ཞེ་དྲག་བཏང་འདུག་དེ་ལྟར་གྱིས་རྒྱ་ནག་གིས་ཇི་ནི་ཝ་རུ་རང་གི་ཤུགས་དང་དབང་ཆ་རྔམ་སྟོན་བྱེད་འདོད་བསྟན་པ་རེད། གཞུང་འབྲེལ་མིན་པའི་ཚོགས་པ་ཚོས་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ལ་ཐུགས་འཚབ་ངོ་མ་གླེང་སློང་གནང་གི་ཡོད་ནས། གཞུང་གི་འཐུས་མི་མང་པོ་ཡོད་དུས་ཚོགས་ཁང་ནང་གི་རྐུབ་བཀྱག་ཡོངས་སུ་འཐུས་མི་ཚོས་བསྡད་ནས་མི་མང་གི་ཚོགས་པ་དང། གཞུང་འབྲེལ་མིན་པའི་ཚོགས་པ་ཚོ་ཚོགས་ཁང་ནང་དུ་ཚུད་སའི་ས་ཆ་མེད་པ་བྱུང་ཡོད་པ་ནི་སེམས་པ་སྐྱོ་པོ་རེད་སོགས་གསུངས་བཞག། རྒྱ་ནག་གཞུང་གི་དབང་སྒྱུར་འོག་ཏུ་བོད་དང་ཡུ་གུར་བའི་ལུང་པ་དང་ཧོང་ཀོང། དེ་བཞིན་རྒྱ་ནག་སྐམ་ས་རང་སོགས་སུ། འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ག་འདྲས་ཡོད་མིན་གཟའ་མིག་དམར་གྱི་ཉིན་བསྐྱར་ཞིབ་བྱུང་དུས། རྒྱ་ནག་གཞུང་གི་འཐུས་མི་ཕོན་ཆེ་བཏང་བ་དེ་འགོ་ཁྲིད་མཁན་ཇི་ནི་ཝར་བཅའ་སྡོད་རྒྱ་ནག་གི་གཞུང་ཚབ་ཁྲེན་ཞུའེ་རྒྱ་ནག་དམར་པོའི་གཞུང་དེས་དབུལ་ཕོངས་རྩ་མེད་བཏང་བ་ནན་བརྗོད་བྱས་ཏེ། རྒྱ་ནག་དམར་པོའི་གཞུང་དེས་མི་མང་ལ་མང་གཙོའི་རིང་ལུགས་ཀྱི་འོས་བསྡུ་བྱེད་འཇུག་གི་ཡོད་ལུགས་དང་མི་མང་གི་ཆོས་དད་རང་དབང་ལ་གཞུང་གིས་བརྩི་བཀུར་དང་སྲུང་བརྩི་བྱེད་ཀྱི་ཡོད་ལུགས་དང། དུས་ཚོད་ལ་གཞིགས་པ་རྒྱ་ནག་གི་རྒྱལ་ཁབ་ཀྱི་གནས་སྟངས་ལ་གཞིགས་ནས། རྒྱ་ནག་དམར་པོའི་གཞུང་དེས་དབང་བསྒྱུར་བྱེད་ཡུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏང་གི་ཡོད་ལུགས་སོགས་བརྗོད་བཞག། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་གསུམ་རེ་རེའི་འགྲོ་བ་མིའི་ཐོབ་ཐང་ལ་ལོ་བཞི་ལྔའི་མཚམས་མཚམས་ལ་བསྐྱར་ཞིབ་བྱེད་སྲོལ་དེའི་བྱེད་སྟངས་དེ། ཁ་ཐུག་སྐྱོན་བརྗོད་ཚ་པོ་བྱེད་རྒྱུ་ལས་ཡར་རྒྱས་བཏང་སྟངས་ཀྱི་ལམ་སྟོན་བྱེད་པའི་ལམ་ལུགས་གང་དྲག་བཟོ་པོ་བྱེད་པའི་ལམ་ལུགས་ཤིག་སྲུང་བརྩི་བྱེད་དགོས་པ་བཟོས་ཡོད་ན་ཡང། ཨ་རི་དང་དབྱིན་ཇི་སོགས་པ་ནུབ་ཕྱོགས་ཀྱི་རྒྱལ་ཁབ་ཆེ་ཁག་རིམ་པ་ཞིག་གིས་རྒྱ་ནག་གཞུང་གིས་དབང་ཆའི་དོན་ལ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་པ་ཚོ་མཚམས་འཇོག་བྱ་དགོས་པའི་ལམ་སྟོན་ཤུགས་ཆེ་གནང་པ་བྱུང་འདུག་དཔེར་ན་ཁ་ན་ཌས་རྒྱ་ནག་གཞུང་ལ་དེ་དུས་གསུངས་པར། འགྲོ་བ་མིའི་ཐོབ་ཐང་གི་ལས་འགུལ་སྤེལ་མཁན་དང་རྒྱ་ནག་གཞུང་གིས་གྲངས་ཉུང་མི་རིགས་ལ་བརྩིས་པའི་མི་སྡེ་དང་རྩ་རླུང་སྒོམ་སྒྲུབ་ཧྥ་ལུང་ཀང་ཉམས་ལེན་བྱེད་མཁན་སོགས་འབེན་ལ་བཟུང་ནས་མི་གར་སོང་ཆ་མེད་བཟོ་རྒྱུའི་རིགས་ཡོངས་རྫོགས་མཚམས་གཅད་དགོས་པ་དང། ཧོང་ཀོང་ལ་རྒྱ་ནག་གཞུང་གིས་བདེ་འཇགས་ཀྱི་ཁྲིམས་ཟེར་བ་བཏང་པ་དེ་ཕྱིར་བསྡུ་དགོས་པ་སོགས་གསུངས་ཁར། ཅེག་སྤྱི་མཐུན་གྱི་གཞུང་ཚབ Vaclav Balek གིས་རྒྱ་ནག་གཞུང་གིས་བོད་པ་དང་སོག་པོ་དང་ནང་པ་ཡུ་གུར་བ་དང་ཁ་ཆེ་ཐེ་བའི་ཆོས་དང་མི་རིགས་ཀྱི་ཐད་ནས་རྒྱ་མི་དང་མི་འདྲ་བ་ཚོའི་ཆོས་ལུགས་དང་ཞི་བདེའི་མངོན་འདོད་བསྟན་པ་ཚོ་ཁྲིམས་འགལ་ནག་ཅན་བཟོ་རྒྱུ་རྒྱ་ནག་གཞུང་གིས་མཚམས་བཞག་དགོས་པ་དང་ཕྱི་རྒྱལ་ལ་བསྡད་མཁན་གྱི་རྒྱ་ནག་གི་རྒྱལ་འབངས་ཀྱི་ཁོངས་མི་ཚོ་ལ་ཞེད་སྣང་ཚ་འདེད་གཏང་རྒྱུ་རྒྱ་ནག་གཞུང་གིས་མཚམས་བཞག་དགོས་པ་སོགས་གསུངས་བཞག། ཡང་ཉི་ཧོང་གི་ཇི་ནི་ཝཱ་རུ་བཅའ་སྡོད་སྐུ་ཚབ་གཞོན་པ་ཀོ་ཙོ་ཧོན་སེ་གིས་བོད་དང་ཡུ་གུར་བའི་ལུང་པར་བོད་པ་དང་ཡུ་གུར་བའི་ཐོབ་ཐང་ལ་སྲུང་སྐྱོབ་ཡག་ཙམ་གཏང་དགོས་པ་རྒྱ་ནག་གཞུང་ལ་གསུངས་བཞག་གང་ལྟར་རྒྱ་ནག་གཞུང་གི་དབང་སྒྱུར་འོག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ག་འདྲས་ཡོད་མིན་གྱི་ཐད་ལ་ད་ལན་མཉམ་འབྲེལ་རྒྱལ་ཚོགས་ཀྱིས་བསྐྱར་ཞིབ་བྱས་པའི་ཚོགས་འདུ་དེའི་སྐབས་སུ་རྒྱལ་ཁབ་བརྒྱ་དང་དྲུག་ཅུ་ལྷག་གིས་ཚོགས་ཞུགས་བྱས་པའི་གྲངས་འབོར་ནི་འབོར་བྱེད་སྟངས་རེད་མི་འདུག་རྒྱལ་ཁབ་བརྒྱ་དང་དྲུག་ཅུ་དེ་དག་ནས་ནུབ་ཕྱོགས་རྒྱལ་ཁབ་གཙོ་བོར་གྱུར་པའི་རྒྱལ་ཁབ་ཁག་ཅིག་གིས། འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་དང་བོད་པ་དང་ཡུ་གུར་བ་སོགས་པ་གྲངས་ཉུང་མི་སྡེའི་ཐོབ་ཐང་སྲུང་སྐྱོབ་དང་རང་དབང་ཚོ་རྒྱ་ནག་གཞུང་གིས་ཕྱི་ལ་གཏང་དགོས་པ་རྒྱ་ནག་གཞུང་ལ་གནོན་ཤུགས་བཏང་ཁར། ཨུ་རུ་སུ་ཨི་རན་ཨི་ཐི་ཨོ་པི་ཡ་བྷོ་ལི་བྷི་ཡ་སོགས་པ་རྒྱལ་ཁབ་ཁག་ཅིག་གིས་རྒྱ་ནག་གཞུང་གིས་ཡར་རྒྱས་བཏང་ལུགས་བསྟོད་ར་བཏང་གི་བསྡད་པ་བྱུང་ནས། བསྐྱར་ཞིབ་ཚོགས་འདུ་དེར་ཚོགས་ཞུགས་བྱེད་མཁན་གྱི་རྒྱལ་ཁབ་མང་པོ་སླེབས་དུས། ཆུ་ཚོད་གསུམ་དང་ཕྱེད་ཀ་ཙམ་གྱི་བསྐྱར་ཞིབ་ཚོགས་འདུ་དེར་རྒྱལ་ཁབ་རེ་རེར་སྐད་ཆ་བཤད་རྒྱུར་སྐར་ཆ་བཞི་བཅུ་ཞེ་ལྔ་ཙམ་མ་གཏོགས་མ་ཐོབ་པ་ཞིག་བྱུང་འདུག། དེ་སྐབས་རྒྱ་མིའི་འཐུས་མི་དང་གཞུང་ཚབ་ལ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་བཏང་ལུགས་བཤད་རྒྱུར་སྐར་མ་བདུན་ཅུ་ཙམ་ཐོབ་ཡོད་པ་རེད་འདུག་འབྲུག་གཞུང་གིས་རྒྱ་ནག་གཞུང་གིས་དབུལ་ཕོངས་ཀྱི་དཀའ་རྙོག་སེལ་ཡོད་ལུགས་ཀྱིས་རྒྱ་མི་ལ་བསྟོད་ར་བཏང་པ་བྱུང་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་ཐད་ཀྱི་བསྐྱར་ཞིབ་ཚོགས་འདུ་དེ་རང་གི་ནང་ལ་མ་བཏང་བའི་བོད་པ་དང་ཡུ་གུར་བ་དང་ཧོང་ཀོང་གི་འགྲོ་བ་མིའི་ཐོབ་ཐང་གི་ལས་འགུལ་སྤེལ་མཁན་སོགས་པའི་ཚོགས་ཁག་གིས། Free Tibet Free Hong Kong། ཚོགས་ཁང་དེའི་ཕྱི་ལོག་ཏུ་ལས་འགུལ་སྤེལ་ནས་རྒྱ་ནག་གཞུང་གིས་བོད་དང་ཡུ་གུར་བའི་ལུང་པ་དང་ཧོང་ཀོང་དེ་བཞིན་རྒྱ་ནག་སྐམ་ས་སོགས་སུ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་མུ་མཐུད་བཏང་བཞིན་པ་འཛམ་བུ་གླིང་གིས་ཤེས་པ་བཟོ་ཐབས་ཀྱི་ལས་འགུལ་སྤེལ་ཤག་ཉིས་སྟོང་ཉི་ཤུ་བཞི་ཕྱི་ཟླ་དང་པོའི་ཕྱི་ཚེས་ཉི་ཤུ་གསུམ་གྱི་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་གི་དབང་སྒྱུར་འོག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ལ་བསྐྱར་ཞིབ་བྱས་སུ། རྒྱ་ནག་གཞུང་གི་དབང་སྒྱུར་འོག་གི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་མཁས་པ་དང་ལས་འགུལ་བ Sophie Richardson གྱིས་གསུངས་པར། བསྐྱར་ཞིབ་ཀྱི་བརྒྱུད་རིམ་དེ་རང་འགྲོ་བ་མིའི་ཐོབ་ཐང་གི་ཐད་ལ་བསྐྱར་ཞིབ་ཞིབ་ཚགས་པོ་དང་དོ་གལ་ཆེན་པོ་བྱུང་འཇུག་འདོད་མེད་པའི་གཞུང་དེ་འདྲས་ལས་སླ་པོ་ལ་བསླུ་བྲིད་དང་ངན་བྱུས་བཤམས་ཐུབ་ཡ་ཞིག་ཡོད་རེད་དེ་ལྟར་གསལ་པོ་འདུག་ད་རང་ཞོགས་ཀའི་བསྐྱར་ཞིབ་ཚོགས་འདུ་དེ་ཐོག་བཤད་པའི་སྐད་ཆའི་དོན་ཚན་ཚོ་རྒྱ་ནག་གཞུང་གི་སྐད་ཆ་དང་མཐུན་པ་བཤད་མཁན་གྱི་གཞུང་དུ་མ་བྱུང་སོང། དེ་མིན་གཞུང་དེ་རང་ཚོ་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་པོ་བཏང་མཁན་གྱི་གཞུང་དེ་འདྲ་རེད་འདུག་སོགས་གསུངས་སོང། ཡུ་གུར་བའི་ཚོགས་པ World Uyghur Congress གྱི་ཚོགས་གཙོ Dolkun Isa རྒྱ་ནག་གཞུང་གིས་འཛམ་བུ་གླིང་གི་ཡོངས་སུ་མུ་མཐུད་ནས་སྐྱག་རྫུན་བཤད་ཀྱི་ཡོད་པ་དང། རྒྱ་ནག་གཞུང་གི་འོག་ཏུ་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་ཕྱིན་མེད་པ་དང་དེ་ལས་སྡུག་ལ་ཕྱིན་ཡོད་པ་དང། མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་བསྐྱར་ཞིབ་ཚོགས་འདུ་དེ་ལ་བོད་པ་དང་ཧོང་ཀོང་དང་ཡུ་གུར་བའི་སྐུ་ཚབ་སོགས་མེད་པས་མ་ཚང་བ་གསུངས་བཞག།